དགག་པ་ཡང་ཡིན་མི་ཤེས་དུས་མ་སྲིད་པ་ང་རང་ཚོས་དེ་ལྟར་རིགས་བློ་དང་འདྲེས་མ་འདྲ་པོ་བྱས་ནས་དགག་པ་ཡང་ཡིན་མི་ཤེས་དུས་སྲིད་པ་རང་བྱས་དེ་རང་རང་ཡོང་བ་རེད། ཨོ་དེ་ཡོད་རེད་དེ། ད་དེ། དེ་འདྲ་འདི་ག་ཚོ་ཁས་ལེན་རྒྱུ་ཡོད་མ་རེད་གསུངས་འདུག་ག་རེ་ཟེར་མ་དམིགས་པའི་རྟགས་ལ། དངོས་ཀྱི་བསྒྲུབ་བྱ་ལ་མེད་དགག་ཡིན་པས་ཁྱབ་པ་ཁས་ལེན་དགོས་དེ་མ་ལེན་ན་འདི་ནས་ཤོར་འགྲོ་དགོས་གསུངས་དེ། ད་གི་སྲིད་ཡས་དེ་རེད། ག་རེ་ཡིན་ན་དགག་བྱེད་དུ་གྲ་ཡི་མེད་དགག་ཡང་དགའ་བོ་ཚུ་རོལ་མཐོང་མངོན་སུམ་གནང་མི་སྲིད་དེ་ཅི་གར་ཅི་རིགས་མ་དམིགས་པའི་རྟགས་འཇོག་པའི་དུས་དང། ཅི་ཅི་ཚོས་ཚུར་འདི་ལྟར་གནས་དེ་བྱས་ནས་མ་དམིགས་པའི་རྟགས་འཇོག་དུས་དང།

འགྲེལ་བྱེད་སྔ་མ་དག་གིས་བཞི་པ་འདི་སྒྲུབ་རྟགས་གཉིས་པོ་ཁོ་ན་ལ་སྦྱོར་བ་དང་བསྲུང་བ། སྦྱོར་བ་ནི། མ་མཐོང་ཙམ་གྱིས་ལྡོག་ཁྱབ་གྲུབ་པ་འགོག་པའི་སྐབས། སྐབས་དོན་ཅི་ཡིན་ངོ་མ་ཤེས་པས་སེམས་ནི་ལབ་རྡོལ་འབའ་ཞིག་ཡིན་ནོ། ད་དུ་ཡར་ཚུད་ཡར་འགྲོ་གི་ཡིན་ཟེར་ཡ། ཡང་གཞི་མ་གྲུབ་པ་ཆོས་ཅན་དུ་བཟུང་ནས། དེས་དགག་བྱ་འགོག་པ་དགག་རྟགས་ལ་སྲིད་ཀྱང། དོན་དུ་བ་གསལ་པོ།

དེ་ནི་ཕ་གི་དཔེར་ན་སྒོ་མང་ཡིག་ཆའི་ནང་ལ་དེ་འདྲའི་གསུང་ལ་ཡོད། བའི་དེ་འདྲའི་བྱེད་ལས་སའི་ལས་དེ་ནི་གང་བྱེད། རྗེ་ཡབ་སྲས་རྣམས་ཀྱི་ཨེ་ནི་གཞུང་གི་ག་རེ་ཡིན་ན་དགོངས་པ་དེ་ཚོ་ཏག་ཏག་ཧ་གོ་བ་བྱེད་དགོས་རེད་གསུང་འདུག་བ། རེད་བ། ད་དེ་རྣམས་ཀྱིས་ཡབ་སྲས་སྔགས་སའི་སྐོར་གཅིག་ལ་གཅིག་གི་འདུ་གྲུབ་དེ་སླེབས་མི་དགོས་བ། འགྱུར་རོ་ཟེར་ན་ཕ་གི་དེ་རི་བོང་རྭས་ཕུག་པ་ཟེར་བའི་སྐད་ཆ་དེ་རེད་ད་གང་བྱེད་ཁོ་སྒྲུབ་རྟགས་ཡིན་གསུང་ཡས་ཤིག་སླེབས་དགོས་བ་རེད་བ་འོ་ཁུལ་ཁ་སླེབས་དགོས་བ་རེད་དེ། འོ་དེ་འདྲའི་བྱེད་ཡིག་འདུག་ད་དེ་སྒྲུབ་དགག་རྟགས་སྒྲུབ་རྟགས་ཟེར།

རང་གི་དངོས་མིང་གི་མཐར་མེད་མིན་སོགས་དགག་ཚིག་ཅི་རིགས་སྦྱར་བའི་ཆོས་དེ་ནི། འོ་སྣང་རུང་གི་འབྲེལ་ཟླ་མ་དམིགས་པའི་རྟགས་ཀྱི་ཚིག་ཡིན། དེ་ལ་ཡང་བདེ་བ་ཡོད་ཨ་མ་རེད། རེད་པ། འབྲེལ་ཟླ་མ་དམིགས་པའི་རྟགས་གོ་ལ་འབྲེལ་ཡུལ་བཀག་པ་རྟགས་བྱས་ཚུལ་གསུམ་ཟེར་ཡ་རེད་འབྲེལ་ཡུལ་ཟེར་ཏེ་འདུས་མ་བྱས་ནམ་མཁའ་ཟེར་ཏེ་སྐད་ཆ་བཤད་ན་བདེ་བ་རང་བྱེད་དགོས་ཨ་མ་རེད། རེད་པ། རྟག་པས་སྟོང་ནས་ཟེར་བྱས་ནས་ད་དེ་ལྟ་འདི་ལ་ག་རེ་ཟེར་ན། དེ་སྒྲུབ་ཀྱི་སྣང་རུང་མ་དམིགས་པའི་རྟགས་ཡང་དག་གང་ཞིག་ཨེ་ནི། མ་ཡིན་དགག་དང། སྒྲུབ་པ་གང་རུང་ཡིན་དགོས་པ་ཨོ་ད་དེ་ཁྱབ་ཀྱི་འདུག་གམ་དེ་ཅིག་བརྟག་དགོས་ཀྱི་འདུག་བ།

སྐྱེ་བ་མེད་ཕྱིར་དབང་ཕྱུག་ནི། སྐྱེ་བ་ཅན་གྱི་རྒྱུ་མ་ཡིན། ནམ་མཁའ་ཡི་ནི་པད་མོ་བཞིན། འོ་དེ་ལ་རྟགས་ཀྱང་བཀོད། མཐུན་དཔེ་བཀོད་གང་ག་བྱས་བཞག། ད་འདིའི་དཀའ་འདི་དཀའ་འགྲེལ་གོ་ཚིག་རྩ་བ་ཡ་གི་དེའི་ཚིག་འདིའི་དོན་དག་གོ། དཀའ་འགྲེལ་ག་རེ་རེད་བ་ཚད་ཆེན་གྱི་དཀའ་འགྲེལ་ནང་དུ་འདི་འདྲ་གསུངས་བཞག། གང་སྐྱེ་བ་མེད་པ་དེ་ནི། འགའ་ཞིག་གི་རྒྱུ་ཡང་མ་ཡིན་ཏེ། གང་སྐྱེ་བ་མེད་པ་དེ་ནི་གང་བྱས་ན་མི་རྟག་པས་ཁྱབ་ཟེར་བྱེད་བ་རེད་གང་བྱས་ན་མི་རྟག་པས་ཁྱབ་ཟེར་ཡས་གོ་ལ། བྱས་པའི་ཚབ་གོ་ལ་གང་སྐྱེ་བ་མེད་པ་མ་སྐྱེས་པ་དེ་དག་ལ་ལས་མ་རེད། སྐྱེ་བ་མེད་པ་དེ་ནི། འགའ་ཞིག་གི་རྒྱུ་ཡང་མ་ཡིན་ཏེ་ཟེར་དེ་ཚོ་སྒྲ་ལ་སོགས་རྣམས་རྒྱུ་ཟེར་དེ་འདྲའི་རྒྱུ་ཡིན་ཉེར་ལེན་ཡིན་ཟེར་གྱི་ཡོད་རེད་བ་འོ་དེ་མ་ཡིན་ཏེ་ཟེར་དཔེར་ན་ནམ་མཁའི་པད་མོ་བཞིན་ཞེས་དབང་ཕྱུག་ཀྱང་ཟེར་ཏེ་རེད་ཡ་རེད་དེ་གའི་རྟག་པའི་དངོས་པོ་རྟག་དངོས་ཀྱི་དབང་ཕྱུག་ཅིག་ཡོད་རེད་བ་འོ་དབང་ཕྱུག་ཀྱང་སྐྱེ་བ་མེད་པ་ཡིན་ནོ་ཞེས་བྱ་བ་ནི་ཁྱབ་པར་བྱེད་པ་འགལ་བ་དམིགས་པའོ་ཟེར་ཁྱབ་བྱེད་འགལ་དམིགས་ཀྱི་རྟགས་ཡིན་གསུངས་ཞེས་ཟེར། ད་ཨེ་ནི་དེ་ཚོ་ཡ་གི་དེ་རེད་བ་ག་རེ་ཟེར་རེད་ད། རྟག་དངོས་ཀྱི་དབང་ཕྱུག་དེ་ཆོས་ཅན། རེད་བ། ཨ་ནི་ཡ་གི་སྒྲ་ལ་སོགས་པ་དེ་འདི་རྣམ་འགྱུར་དེ་དག་རྣམ་འགྱུར་ཡིན་ན་འདྲ་འདུག་དེ་ཚོའི་རྒྱུ་མ་ཡིན་ཏེ་མ་སྐྱེས་པའི་ཕྱིར། འོ་ད་དེ་ཁྱབ་བྱེད་འགལ་དམིགས་ཀྱི་རྟགས་ཡིན་གསུངས་འདུག་བ། དེས་ན། དེ་ག་རུ་འགོད་དེ་དཀའ་འགྲེལ་ཁོ་རའི་ནང་ལ་ཞེས་བྱ་བ་ནི་ཁྱབ་པར་བྱེད་པ་འགལ་བ་དམིགས་པའོ། ཐ་ཚིག་ཡ་ཡིག་གོ། དེ་ཚིག་ང་ཚིག་དགའ་ཡུལ་ཕྱེད་ཀྱི་གཏན་ཚིགས་ནི་ཁྱབ་པར་རུང་བ་མ་ཡིན་ནོ་ཞེས་འདུག་བ། དེ་ནི། སྐྱེ་བ་མེད་ཕྱིར་དེ་དག་གིས་མ་སྐྱེས་པའི་ཕྱིར་རྟགས་སླེབ་པ་རེད་བ། དབང་ཕྱུག་ནི་ཞེས་དབང་ཕྱུག་སྤྱི་ཙམ་པ་དེ་བཟུང་དགོས་ཀྱི་མ་རེད། དབང་ཕྱུག་སྤྱི་ཙམ་པ་དེ་མ་སྐྱེས་པའི་དེ་ག་མ་རེད། རྟག་དངོས་ཀྱི་དབང་ཕྱུག་ཞིག་ཁས་རྟག་དངོས་གཉིས་ཀ་ཡིན་མཁན་གྱི་ཀུན་གྱི་བྱེད་པ་པོའི་དབང་ཕྱུག་ཞིག་ཁས་ལེན་དགོས་ཨ་རོ་ཨོ་ཁོ་ཆོས་ཅན་ནི་བཞག་ནས། དབང་ཕྱུག་ནི། སྐྱེ་བ་ཅན་ཉིད་སྐྱེ་བ་ཅན་གྱི་རྒྱུ་མ་ཡིན་ཟེར་བྱས་ཙང་སྒྲ་ལ་སོགས་པ་དེ་ཚོ་ཟེར་ཡང་ན། འཇིག་རྟེན་གནས་ལུས་ལོངས་སྤྱོད་དེ་ཚོའི་རྒྱུ་མ་ཡིན། ཁོ་ཚོའི་རྒྱུ་ཡིན་ཟེར་ཡ་དེ་མ་ཡིན། དཔེར་ན་ནམ་མཁའི་པད་མོ་བཞིན། ད་བྱས་ཙང་རྟག་དངོས་ཀྱི་དབང་ཕྱུག་དེ་ཆོས་ཅན། ཨ་ནི།

མ་ཡིན་དགག་དང་སྒྲུབ་པ་གང་རུང་ཡིན་ལ་སྲིད་འབྱུང་ཡང་ཡོད་བསམ་དོན་ངེས་དེའི་མཚན་ཉིད་གོ་ལ་དེ་རང་ལ་ཡིན་པ་ཡོད། དེ་མཚན་ཉིད་ཁོ་ལ་ལྟོས་དང། རེ་བ་རྟགས་རིགས་ཀྱི་དེའི་མཚན་ཉིད་དེ་ལ་ལྟོས་དང་མ་ཡིན་དགག་དང་སྒྲུབ་པ་གང་རུང་ཡིན་པ་རྟགས་དང་ཡོང་བ་ཡོད།